ད་ནི་འདི་དཔྱད་པར་བྱ་སྟེ། རང་མཚན་ཡིན་ནའང་ཡུལ་དང་དུས་དང་ངོ་བོ་མ་འདྲེས་པར་གནས་ལ། དེ་རང་མཚན་གྱི་ཐུན་མོང་མ་ཡིན་པའི་དོན་རྟོགས་བྱ་ཡིན། འོ། ད་དེ་ཁ་ཅིག་གིས་ལབ་དགོས་རེད། རང་མཚན་ཡིན་ན། ད་རང་ལུགས་ལའང་ཁྱབ་རྒྱུ་ཡང་ཡིན་པ་རེད། རང་མཚན་ཡིན་ན་ཡུལ་དུས་རང་བཞིན་མ་འདྲེས་པ་ཡིན་པས་ཁྱབ་ཅེས་གོ་ཡིན་པ་རེད། ད་ཡུལ་དུས་རང་བཞིན་མ་འདྲེས་པ་ད་རང་མཚན་གྱི་མཚན་ཉིད་ཡིན་ཞེས་ཏེ་རང་ལུགས་ལ་ཁས་ལེན་གྱི་ཡོད་པ་རེད། གཞན་གྱིས་ཁས་ལེན་པ་རེད།

ད་ཁྱབ་ཀྱི་མི་འདུག་བ། ག་རེ་ཡིན་ན་ག་རེ་ཡིན་པས་ཁྱབ་ཀྱི་མི་འདུག། ཤར་ན་ཡོད་ན་ནུབ་ན་མེད་པས་ཁྱབ་ཀྱི་མི་འདུག་ད། ཤར་ན་ཡོད་ན་ནུབ་ན་ཡོད་པའི་མེད་པས་ཁྱབ་པ་ཁོ། ཡུལ་མ་འདྲེས་པའི་དོན། མ་ཡིན། མ་ཡིན་ཏེ་ཡུལ་མ་འདྲེས་པ་ཡིན་ན་དེ་ཡིན་པས་མ་ཁྱབ་པའི་ཕྱིར། རེད་བ། དེས་ན་ཤ་ཞིག་པ་དེའི་རིགས་པ་འདི་ཡིན་ས་མ་རེད། དེ་སྔ་དྲོ་ཡོད་ན་ཕྱི་དྲོ་མེད་པས་ཁྱབ་པ་དེ་དུས་མ་འདྲེས་པའི་དོན་མ་ཡིན་པ་ཐག་ཆོད། དུས་མ་འདྲེས་པའི་དོན་ཡོད་ན་དེ་ནི།